ང་བདེ་ཆེན་སྐྱབས་སུ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པོ་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ནས་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་གི་གཞུང་འོག་ལ་ཡོད་པའི་གི་དཔེ་སྐྲུན་ཁང་ཞིག་གིས། བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ནས་ཀྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གྱི་རྒྱལ་ས Paris ནང་རྟེན་གཞི་བྱས་པའི་གྱི

བྱས་པའི་སྐོར་ལ་ཡང་རྒྱུ་རྐྱེན་གང་བརྟེན་ནས་ལས་འགུལ་དེ་ཚོ་བྱུང་བ་དང་འདིའི་རྒྱབ་ལ་ཡང་རྒྱ་ནག་གིས་བརྗོད་པའི་གྱི་གོང་ས་མཆོག་གི་འབྲེལ་བ་ཡོད་མེད་སྐོར་ལ་ཡང་ང་ཚོ་གླེང་མོལ་ཞུ་གི་ཡིན་ཐོག་མ་དེ་ལ་ཡང་བདེ་ཆེན་ལགས་གནད་དོན་འདི་ཐོག་ལ་ཡང་རྒྱ་ནག་གིས་ག་རེ་བརྗོད་འདུག་ལོ།
དེ་སྔོན་ལ་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱ་བརྒྱད་ནང་ལ་ཡིན་ན་ད་བོད་ནང་ལ་ཟིང་ཆ་བྱུང་བ་དེའི་ཐོག་ལ་ཡིན་ན་རྒྱ་ནག་གཞུང་གིས་ག་རེ་བཤད་པ་རེད་ཟེར་ན་ཨ་ནི་ཟིང་ཆ་དེ་ཚོ་བྱུང་གི་རེད་བ་ཡིན་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི། ཨེ་ངན་སྐུལ་གནང་བ་རེད་ཟེར། ཨ་ནི་ཁ་བྲལ་རིང་ལུགས་ཉུང་ཤས་ཅིག་སྤེལ་ཡོད་རེད་ཟེར། དེ་ཚོའི་དཔང་རྟགས་དེ་དངོས་ཡིན་ཟེར། དེ་འདྲ་ཡིན་ད་རྒྱ་ནག་གཞུང་དེ་འདྲ་རེ་བཤད་བྱས་དེ་འདྲ་བྱས་ཤག་དཔེར་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུའི་ལོ་ལ་དྲག་པོའི་ངོ་ལོག་ཟིང་འཁྲུག་ཕམ་ཉེས་བཏང་བ་ནས་བཟུང་ཨ་ནི ྋགོང་ས་མཆོག་དང་ཨ་ནི་ཆིབས་ཞབས་པ་ཚོས་བོད་རང་བཙན་རྩོད་ཀྱི་ཡོད་རེད། ཨ་གོང་ས་མཆོག་གིས་ཡིན་ན་ཁ་བྲལ་གྱི་དྲིལ་བསྒྲགས་ཡིག་ཆ་འགྲེམས་སྤེལ་གནང་རྒྱུ་ནི་གནང་ཡོད་རེད་ཅེས་བྱས་ཨ་ནི་རྒྱ་མི་ཚོས་དེ་འདྲ་རེ་བཤད་ཤག། ལོ་རྒྱུས་ལ་ཕར་ཕྱི་མིག་ཅིག་བལྟས་པ་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ནང་ལ་ཡང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཨ་མི་རི་ཀ་ལ་ཞབས་སོར་འཁོད་ནས་གྲོས་ཚོགས་ཀྱི་ཚོགས་མི་ཚོ་ལ་ཡང་བོད་ཀྱི་གནད་དོན་དང་འབྲེལ་བའི་ཐོག་ནས་དོན་ཚན་ལྔ་གི་གཅིག་ལས་འཆར་ཅིག་སྐུ་མདུན་གྱིས་བཀའ་སྩལ་གནང་ཡོད་རེད་འདི་དང་འབྲེལ་བའི་ཐོག་ནས་ཡང་གཅིག་གིས་ད་ལྟའི་གཅིག་གིས་བོད་ནང་ལ་ཟིང་ཆ་བྱུང་བའི་སྐོར་ལ་ཡང་རྒྱ་ནག་གིས་ག་རེ་བརྗོད་འདུག་ལོ།
ད་ལྟའི་གནས་ཚུལ་དེ་ཚོ་བྱུང་བའི་ཐོག་ལ་ཡིན་ན་རྒྱ་ནག་གཞུང་གིས་ག་རེ་བཤད་པ་རེད་ཟེར་ན ྋགོང་ས་མཆོག་གིས་གཙོས་པའི་ཨ་ནེ་ཉུང་ཤས་ཅིག་གིས་བོད་རང་བཙན་རྩོད་ཀྱི་ཡོད་རེད་ཟེར་ཁ་བྲལ་གྱི་དྲིལ་བསྒྲགས་ཡིག་ཆ་འགྲེམས་སྤེལ་བྱེད་ཀྱི་ཡོད་རེད་ཟེར་ཅེས་བྱས་ཨ་ནེ་གཅིག་བོད་ནང་ལས་ཡིན་ནའི་མི་བཏང་བྱས་ཟིང་ཆ་བསླང་གི་ཡོད་རེད་ཟེར་ཅེས་བྱས་རྒྱ་མིས་ཨ་ནེ་དེ་འདྲ་རེ་བཤད་བཞག་དེ་དང་དུས་མཚུངས་ཨ་ནེ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ཟླ་བ་དགུ་པའི་ནང་ལ་ཡིན་ན ྋགོང་ས་མཆོག་གིས་ཡིན་ན་ཨ་རིའི་གྲོས་ཚོགས་ནང་ལ་བོད་ཀྱི་གནད་དོན་ཐག་གཅོད་བྱེད་ཡའི་ཆེད་དུ་ཞི་བའི་དོན་ཚན་ལྔ་ཞིག་བཏོན་གནང་བྱས་དེ་འདྲ་གནང་ཡོད། བྱས་ཙང་དེ་ཚོ་ཡིན་ན་བོད་ཀྱི་རང་བཙན་ལ་རྒྱབ་སྐྱོར་ཡོང་ཐབས་བྱས་ཡོད་རེད། རྒྱ་མིས་ཡང་སྐྱོན་འཛུགས་རབས་དེ་འདྲའི་བྱས་རྗེས་གསར་འགྱུར་དེ་ཡིན་ན་བོད་ནང་རླུང་འཕྲིན་དང་ཐབས་ལམ་གཞན་བརྒྱུད་བྱས་གཏོང་ཐབས་བྱས་པ་རེད། ཁ་བྲལ་གྱི་མི་དེ་ཚོས་ཆོས་དད་བེད་སྤྱོད་བཏང་ཡོད་རེད། ཅེས་རྒྱ་མིས་སྐབས་དེ་དུས་ཡིན་ན་དེ་འདྲ་བཤད་ཤག།

དཔེར་ན་ནི་གོང་ས་མཆོག་གིས་ཕྱི་རྒྱལ་གྱི་མཛད་འཕྲིན་འགྲོ་ཚུལ་རེད་ད་ག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་གྲངས་ཀྱི་འགོ་སྟོད་ལ་ཡིན་ན་བཙན་བྱོལ་ཡོད་པ་ནི་བོད་མི་གཉེན་འཕྲད་གཏོང་ཡས་དང་བཅས་དང་རིག་གནས་གསར་བརྗེའི་རྨ་ཤུལ་རྙིང་པ་བཅས་ཚང་མ་དོན་དམ་དུ་བརྒྱད་ཅུ་གྱ་གྲངས་ནས་བཟུང་བོད་པའི་ཆབ་སྲིད་དང་ངོ་རྒོལ་ཤུགས་རྐྱེན་སྤྲོད་པའི་རྒྱུ་རྐྱེན་ཆ་ཤས་ཤིག་ལ་གྱུར་ཡོད་རེད་དེ་འདྲ་གསུངས་ཤིང།
ད་ཐེངས་ད་གོང་དུ་རྒྱ་ནག་གིས་བརྗོད་པའི་བཙན་བྱོལ་ནང་ཡོད་པའི་གི་བོད་མི་གི་མགོ་ཁྲིད་ཚོས་གི་ད་གི་བོད་ནང་ལ་ཡ་ངན་སྐུལ་དང་རྒྱུད་སྐུལ་བྱས་པ་རེད་ཟེར་འདི་བཤད་པ་རེད་འདི་ཐོག་ལ་ཡ་དཔང་རྟགས་དེ་འདྲ་ཡོད་མེད་དང་གནད་དོན་གཞི་མའི་ཐོག་ལ་ཡ་དེ་འདྲ་གནད་དོན་དཔྱད་ཞིབ་པ་རོ་པི་བ་ན་ཁོ་རང་ག་རེ་གསུངས་འདུག་ལོ། གནད་དོན་དབྱེ་ཞིབ་པ་ཨ་ནི་རོ་པི་བ་ན་ཏི་ཁོ་རང་གསུངས་ཡས་བྱས་ན་བཙན་བྱོལ་ཡོད་པའི་བོད་མི་མགོ་ཁྲིད་གི་གཡོ་བྱུས་བཤམས་པ་བསྟན་ཅིང་རྒྱུ་རྐྱེན་དེ་ཚོ་ནུས་པ་ཆེན་པོར་གྱུར་ཡོད་པའི་ཨ་ནི་དཔང་རྟགས་ག་གེ་ཡོད་མ་རེད།

གནད་དོན་དེའི་ཐོག་ལ་ཡིན་ན་ཐ་ན་རྒྱ་མིའི་ལོ་རྒྱུས་མཁས་པས་ཀྱང་བོད་རང་བཙན་གྱི་ཤོད་ཚུལ་དེ་སྤྱི་ལོའི་དུས་རབས་བཅུ་དགུ་པའི་དུས་མཇུག་ནས་བཟུང་བྱུང་ཡོད་པ་ནི་ཁས་ལེན་བྱེད་ཀྱི་ཡོད་རེད་ཅེས་བྱས་ད་རོ་བྷེ་ཏྲི་བྷ་རན་ཁོ་རང་གིས་དེ་འདྲའི་གསུངས་བཞག་བྱས་ཙང་ད། དོན་དངོས་ཐོག་ལ་ཡིན་ན་རྒྱ་ནག་གི་ལྷ་སར་ཨམ་བན་བཞག་ཡོད་རེད་ཨམ་བན་ཟེར་དུས་ཁོ་རང་ཚོའི་གཞུང་ཚབ་སུ་ཨམ་བན་གྱི་སྲུང་སྐྱོབ་དམག་སྡེ་ཆུང་ཆུང་གཅིག་ཨན་དེ་བཞག་ཡོད་རེད་བོད་ཀྱི་ལས་སྣེ་བསྐོ་བཞག་བྱེད་སྐབས། ཐང་པ་རེའི་མིང་ཐོ་སྤྲོད་སྲོལ་ཡོད་པ་ཙམ་གྱིས་ཨ་ནི་མཐོ་རིམ་གྱི་བྱེད་སྒོ་ཁག་ཅིག་ལ་རྒྱ་ནག་གིས་ཐེ་ཇུས་བྱས་པ་ཙམ་མ་གཏོགས་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་གཉིས་ནས་གཅིག་སྟོང་དགུ་བརྒྱ་བཅུ་བར་ཨ་བོད་པ་དཀྱུས་མའི་མིག་ནང་ལ་ཡིན་ན་བོད་རང་བཙན་རྒྱལ་ཁབ་ཅིག་མིན་པའི་རྟགས་མཚན་གང་ཡང་མཐོང་གི་ཡོད་མ་རེད། དེ་བཞིན་ཨ་ནི་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གསུམ་ལོ་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་བར་བོད་དེ་ཡིན་ན་དོན་དམ་དུ་རང་བཙན་ཡིན་པ་དང

གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཨ་རིའི་གྲོང་ཁྱེར་ཝ་ཤིང་ཏོན་ལ་ཕེབས་པའི་ཆིབས་བསྒྱུར་སྐོར་གྱི་དྲིལ་བསྒྲགས་ཡིག་ཆ་ཁྱེར་རྗེས་ཁོ་གཉིས་ལྷ་སར་སླེབས་པའི་སྐབས་དུས་ཡིན་ན་འཛིན་བཟུང་བྱས་རྗེས་དེ་འདྲ་བྱས་ཡོད་རེད། ཡིན་ནའི་དྲིལ་བསྒྲགས་ཀྱི་ཡིག་ཆ་དེ་ཚོ་ཁོ་གཉིས་ཀྱི་གནས་ཚུལ་ཙམ་འགྲེམས་སྤེལ་བྱེད་མ་ཐུབ་གོང་ནས་རྒྱ་ནག་གཞུང་གིས་གཅིག་ཡིག་ཆ་དེ་ཚོ་བཙན་འཕྲོག་བྱས་རྗེས་ནི་ག་འདྲ་ཁོ་ཚོས་ཕོག་བྱས་དེ་འདྲ་བྱས་རྗེས་ཡིག་ཆ་དེ་ཚོའི་ནང་ལ་ངོ་རྒོལ་བྱེད་དགོས་ཡའི་སྐུལ་སློང་དེ་འདྲ་ག་གེ་བྱེད།

སྦར་ནི་ཏི་ཁོ་རང་གིས་གསུང་ཡས་བྱས་ན་དོན་དངོས་ཐོག་ལ་ཡིན་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ཟླ་བ་དགུ་པའི་ནང་གི་ངོ་རྒོལ་འགོ་འཛུགས་གནང་མཁན་དགེ་འདུན་པ་ཕྱོགས་ཡོངས་ནས་བཅར་འདྲི་བྱས་པའི་སྐབས་ལ་ཡིན་ན་ཁོང་ཚོས་གནས་ཚུལ་ཚང་མ་བོད་ཀྱི་ཕྱི་ལོགས་ནས་ག་འདྲ་བཀོད་སྒྲིག་བྱས་པ་འདི་འདྲ་གི་རྟགས་མཚན་རིགས་གང་ཡང་ཐོན་ཡོད་མ་རེད། དེ་ཡིན་ན་ཁོ་རང་ཚོ་རང་གི་སོ་སོ་སོ་སོའི་ནང་མི་སྤུན་མཆེད་ཀྱི་ཐོག་ནས་བོད་ཀྱི་ལོ་རྒྱུས་ལྐོག་ཏུ་ཤེས་རྟོགས་བྱུང་བ་དང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་ལོའི་རྗེས་བོད་ནང་ལ་ཨ་ནེ་ཁ་ཁར་འཁྱེར་ཡོང་པའི་དེབ་རེད་དྲིལ་བསྒྲགས་ཀྱི་ཡིག་ཆ་ཁ་ཤས་བལྟ་ཀློག་བྱས་ནས་ཤེས་པའི་འགྲེལ་བཤད་འདི་འདྲའི་དགེ་འདུན་པ་ཚོས་སྐྱོན་གྱི་ཡོད་རེད་བྱས་ཙང་རྒྱ་ནག་གཞུང་གིས་ཨ་ནེ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར་བོད་ནང་འགྲོ་བསྐྱོད་ཀྱི་དམ་བསྒྲགས་ལྷོད་དུ་བཏང་བའི་རྗེས་ལ་ཡིན་ན་ཨ་ནེ་བཙན་བྱོལ་ལ་ཡོད་པའི་བོད་པ་ཁ་ཤས་ཀྱིས་ཨ་ནེ་དཔར་བསྐྲུན་བྱས་པའི་དེབ་ཁ་ཤས་ཨ་ནེ་ཁ་ཁར་འཁྱེར་ཡ་རེད་རྒྱ་གར་རྒྱལ་ཡོངས་ཀྱི་རླུང་འཕྲིན་ཐོག་ལ་ཡིན་ན་བོད་སྐད་ཀྱི་ཨ་ནེ་རྒྱང་བསྒྲགས་འདི་འདྲའི་བཏང་གི་ཡོད་རེད་བྱས་ཙང་དེའི་ལེ་ཚན་ཡང་ཨ་ནེ་མང་ཆེ་བ་ཆབ་སྲིད་དང་འབྲེལ་བ་ག་གེ་ཡོད་མ་རེད་ཅེས་བྱས་ཨ་ནེ་དེ་འདྲའི་གསུངས་བཞག།
གལ་སྲིད་དེ་འདྲ་ཡིན་པ་ཡིན་ན་བོད་ནང་ལ་བོད་མི་ཚོས་ཀྱི་ཞི་བའི་རྔམ་སྟོན་ཁྲོམ་སྐོར་ལས་འགུལ་བྱེད་དགོས་པའི་རྒྱུ་རྐྱེན་འདི་ག་རེ་ཐུག་ཡིན་ནོ། དེའི་ཐོག་ལ་ཡིན་ན་གནད་དོན་དཔྱད་ཞིབ་པ་ཀོ་ལོམ་བི་ཡ་སློབ་གྲྭ་ཆེན་མོའི་དེང་རབས་བོད་ཀྱི་རིག་པའི་སློབ་དཔོན་ཆེན་མོ་དང་དེང་རབས་བོད་རིག་པའི་ལས་གཞིའི་འགན་འཛིན་གཅིག་ལྕོགས་ཡིན་པ་རོ་པེ་སྦར་ནི་ཏི་ཁོ་རང་གསུང་ཡས་བྱས་པ་ཡིན་ན་ཡེ་མ་རང་བས་གཙོ་བོ་དེ་ཡིན་ན་རྒྱ་ནག་གཞུང་གི་དགོན་པའི་ནང་ཆོས་ཞུ་བྱེད་ཡ་རེད་གནས་སྐོར་འགྲོ་ཡ་རེད་རྒྱ་གར་གནས་ཆེན་འགྲོ་ཡ་རེད་དགོན་པའི་ནང་ལ་འོས་བསྡུ་རེད་དཔེ་ཁྲིད་རེད་དཔེ་ཆ་བལྟ་ཡའི་དུས་ཚོད་རེད་དེ་བཞིན་གནད་དོན་མང་པོ་ཅིག་གི་ཐོག་ལ་ཨང་དམ་དྲག་ཆེན་པོ་ཅིག་བྱས་ཙང་ཁོ་རང་ཚོ་ཡིད་མ་རངས་པའི་གནས་ཚུལ་དེ་འདྲ་བྱུང་བཞག་འདི་ག་རེ་རེད་ཟེར་ན་ཁོ་རང་ཚོའི་རང་དབང་རེད་ཆབ་སྲིད་ཀྱི་ཐོབ་ཐང་རེད་ཆོས་ལུགས་དད་མོས་རེད་རང་ཚུགས་ཐོབ་ཐང་དམ་དྲག་ཆེ་རུ་བཏང་གི་ཡོད་པ་དེ་འདྲར་བརྟེན་ནས་ཨ་ནི་བོད་མི་ཚོས་ད་སྙིང་མ་འདོད་བྱུང་ནས་ཨ་ནི་ངོ་རྒོལ་བྱས་བཞག་ཅེས་ཀྱང་ཨ་ནི་ཁོ་རང་དེ་འདྲ་གསུངས་བཞག།
ཆབ་སྲིད་ཀྱི་ལོ་རྒྱུས་གནད་དོན་ཐོག་ནས་ཡང་ད་བོད་ནང་ལ་ཡང་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནང་ལ་ཡང་བོད་མི་ཚོས་ཀྱིས་རྒྱ་ནག་དབང་འཛིན་པར་ལ་ཡང་རྒྱ་ནག་གི་བཙན་འཛུལ་ལ་ཡང་ངོ་རྒོལ་གྱི་གཞི་རྒྱ་ཆེ་བའི་ལས་འགུལ་ཅིག་སྤེལ་ཡོད་རེད་དེའི་རྗེས་ལ་ཡང་དངོས་སུ་ཕྱི་ཕྱོགས་ལ་ཤེས་རྟོགས་བྱུང་བ་དེ་ད་ལྟ་བཀའ་མོལ་ཞུས་བཞིན་པའི་གྱི་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་བརྒྱད་ཅུ་གྱ་བརྒྱད་ནང་ལ་ཡང་བོད་ཀྱི་རྒྱལ་ས་ལྷ་ས་ནང་ལ་ཡང་བོད་པའི་དགེ་འདུན་པ་གཙོས་པའི་གྱི་བོད་མི་ཚོས་ཀྱིས་རྒྱ་ནག་དབང་འཛིན་པར་ལ་ཡང་ཡིད་མ་རངས་པའི་ངོ་རྒོལ་ལས་འགུལ་སྤེལ་ཡོད་རེད་དེ་འདྲ་སོང་ཙང་བསྐྱར་དུ་ཡང་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་དང་གྱ་བརྒྱད་ནང་ལ་བོད་མི་ཚོའི་ངོས་ནས་ཡང་རྒྱ་ནག་ལ་ཡང་གཅིག་ཞི་བའི་ངོ་རྒོལ་ལས་འགུལ་དེ་འདྲའི་སྤེལ་ཡག་གི་བསམ་བློ་དང་གི་གནས་སྟངས་དེ་ག་རེ་ཆགས་ཡོད་དོན་ལོ། གནད་དོན་དེའི་ཐོག་ལ་དཔེར་ན་དེ་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་དང་ལྔ་བཅུ་ང་དགུ་ནས་ཨ་ནི་བརྒྱད་ཅུ་གྱ་བདུན་ཙམ་བར་ལ་ཡིན་ན་རྒྱ་ནག་གིས ྋགོང་ས་མཆོག་ལ་སྐྱོན་བརྗོད་ཞུ་བ་དེ་ཤུགས་ཆུང་བཏང་ཡོད་པ་ཡིན་ན་ཅིག་དེ་འདྲ་ངོ་རྒོལ་གྱི་ལས་འགུལ་ཡིན་ན་ཤུགས་ཆེ་རུ་གྱེས་བྱུང་མེད་པ་དེ་འདྲ་རེད་ཅེས་ཡིན་འདྲ་དེའི་རྗེས་ལ་ཡིན་ན ྋགོང་ས་མཆོག་གིས་ཡིན་ན་ལོ་དེའི་ཟླ་བ་དགུ་བའི་ཚེས་ཉེར་གཅིག་ལ་ཝ་ཤིང་ཏོན་ལ་ཡིན་ན་ཞི་བའི་དོན་ཚན་ལྔའི་ཐོག་ལ་གསུང་བཤད་གནང་རྗེས་ཨ་ནི་གསུང་བཤད་གནང་རྗེས་དེ་ཨ་ནི་རྒྱ་ནག་གཞུང་གི་གསར་འགྱུར་བརྒྱུད་ལམ་ཐོག་ལ་ཡིན་ན ྋགོང་ས་མཆོག་ལ་ཨ་ནི་སྐྱོན་བརྗོད་ཞུས་རྗེས་དེ་འདྲའི་བྱས་རྗེས་དེར་བརྟེན་ནས་ཡིན་ན་བོད་པ་མང་པོ་ཅིག་ལ་ཁོང་ཁྲོ་ལངས་ཡག་གི་གནས་ཚུལ་བྱུང་ཡོད་པ་དཔྱད་ཞིབ་ཁོ་རང་གིས་དེ་འདྲ་གསུངས་བཞག།
ལོ་རྒྱུས་ཀྱི་གནས་ཚུལ་ཁ་ཤས་ནང་ལ་ཡང་ད་ལྟ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་རྩ་བཞི་ནང་བོད་ཀྱི་རྒྱལ་ས་ལྷ་སའི་རྩེད་ཐང་ནང་ལ་ཡང་བོད་མི་གཉིས་སྲོག་ཐོག་བཏང་བའི་གནས་ཚུལ་ཅིག་ཡོད་རེད་འདི་དང་ད་ལྟའི་ཅིག་བོད་ནང་ལ་ཡང་ཞི་བའི་ངོ་རྒོལ་ལས་འགུལ་བྱེད་པའི་འདི་སྐོར་ལ་ཡང་ཅིག་གི་འབྲེལ་བ་རིགས་ཆགས་ཀྱི་འདུག་གས་ལོ་འདི་སྐོར་ལ་ཡང་ད་གནད་དོན་དཔྱད་ཞིབ་པ་འདིས་ག་རེ་གསུངས་འདུག་ལོ།
དེའི་ཐོག་ལ་ཡིན་ན་ཨ་ནི་གནད་དོན་དཔྱད་ཞིབ་པ་རོ་བཊ་བར་ནེཊ་ཁོ་རང་གསུངས་ཡ་བྱས་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ལོའི་ཟླ་བ་དགུ་པའི་ནང་ལྷ་སར་མི་གཉིས་སྲོག་ཐོག་བཏང་ཡོད་རེད་གཅིག་གིས་ད་བོད་པའི་ནང་ལ་ཡིན་ན་ནི་རྒྱ་ནག་གཞུང་གི་ནི་སྲིད་ཇུས་ལ་ངོ་རྒོལ་བྱེད་མཁན་བོད་པ་ནི་ཞེད་སྣང་སྐུལ་ཡག་ཆེད་དུ་སྲོག་ཐོག་བཏང་ཡིན་ན་བོད་པ་ད་ག་ན་འཇིགས་སྣང་སྐུལ་ཡག་ཆེད་དུ་དེ་འདྲ་གི་ད་སྐད་ཆ་བཤད་བྱས། དེ་མ་ཚད་མི་དེ་གཉིས་ཆབ་སྲིད་ཀྱི་བཙོན་པ་ཡིན་པའི་ཨ་ནེ་སྐད་ཆ་དེ་ཚོ་བཤད་ཡོད་རེད། ད་དུང་སྤྱི་ཟླ་དགུ་པའི་ཚེས་པ་ཉི་ཤུ་བཞིའི་ཉིན་ལ་ཡིན་ན་ལྷ་སའི་ལུས་རྩལ་ར་བ་ལ་ཡིན་ན་བོད་པ་མང་པོ་ཅིག་དུས་གཅིག་ཏུ་ཨ་ནེ་མི་ཚོགས་ཀྱི་མདུན་ལ་ཡིན་ན་ཁྲིམས་ཐག་བཅད་རྗེས་ཨ་ནེ་ལྷ་ས་བ་མང་པོ་ཅིག་ལ་ཨ་ནེ་མ་བདེ་བ་བཟོས་ཡོད་རེད་ད་དུང་ཡིན་ནའི་ལྷ་སའི་ཨ་ནེ་རྒྱ་མིའི་གཞུང་གིས་ཡིན་ན་བོད་རྒྱ་ནག་གི་ཆ་ཤས་བསྟན་ཡས་ཀྱི་ཆེད་དུ་རྒྱང་རྒྱུག་གི་འགྲན་བསྡུར་ཅིག་དང་རྒྱུག་ཤར་གློད་ཡས་ཀྱི་འགྲན་བསྡུར་ཅིག་གོ་སྒྲིག་བྱས་རྗེས་དྲིལ་བསྒྲགས་ཀྱི་ལས་འགུལ་སྤེལ་རྗེས་དེ་འདྲའི་བྱས་པ་དེ་ཡིན་ན་བོད་པ་མང་པོ་ཅིག་བློ་ཕམ་བྱུང་ཡོད་རེད། རྒྱུ་རྐྱེན་དེ་ཚོ་ཡིན་ན་ལོ་དེའི་ཟླ་བ་དགུ་པའི་ནང་གི་ཨ་ནི་དོན་རྐྱེན་དང་པོ་དེ་ཨ་ནི་བྱུང་ཡས་ལ་ཡིན་ན་ཤུགས་རྐྱེན་ཏོག་ཙམ་ཞིག་ཐེབས་ཡོད་པ་རེད་ཡིན་ན་ངོ་རྒོལ་ནང་ཞུགས་མཁན་ཁོང་ཚོ་རང་གིས་ཡིན་ན་བོད་རང་བཙན་དགོས་ཡས་རེད་རྒྱ་མིའི་དབང་སྒྱུར་འོག་ནས་རང་དབང་དགོས་ཡས་རེད་ཨ་ནི ྋགོང་ས ྋསྐྱབས་མགོན་ཏཱ་ལའི་བླ་མ་མཆོག་ཨ་ནི་བོད་ལ་ཨ་ནི་ཕྱིར་ལོག་གནང་དགོས་ཡས་ཀྱི་ཨ་ནི་འདོད་མོས་རེད་དེ་འདྲ་ཁོང་ཚོས་བྱེད་ཀྱི་ཡོད་རེད་ཅེས་ཨ་ནི་གནད་དོན་དཔྱད་ཞིབ་པ་ཁོ་རང་དེ་འདྲ་གསུངས། ཆབ་སྲིད་ཀྱི་གནད་དོན་འདི་དང་འབྲེལ་བའི་ཐོག་ནས་ཡང་གནད་དོན་དཔྱད་ཞིབ་པ་རོ་པར་སྦར་ནེར་ཁོང་རང་གིས་ལུང་འདྲེན་གནང་ཡོད་ལ་ཕྱི་རྒྱལ་གྱི་རྩོམ་སྒྲིག་པ་སྒར་ཕི་ལིར་སི་ངན་ཁོང་རང་གིས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོ་ལ་ཡང་བོད་མི་ཚོས་བོད་རང་བཙན་ལ་ཡང་རྒྱབ་སྐྱོར་བྱེད་ཀྱི་ཡོག་མ་རེད་ཟེར་དེ་འདྲ་གཅིག་ཁོང་རང་གིས་བཤད་པ་རེད་དེ་འདྲ་ཞིག་འདུག་འདི་སྐོར་ལ་ཡང་ད་ལྟ་གནད་དོན་དཔྱད་ཞིབ་པ་རོ་པར་སྦར་ནེར་ཁོང་རང་གིས་ག་རེ་གསུངས་འདུག་ལོ། ཨ་ནེ་གོང་དུ་བརྗོད་པའི་རྒྱ་མིའི་རིག་གནས་མཁས་པ་ཨ་རི་བ་སྒར་ཕི་ལེར་ཛེ་ཁོང་རང་གིས་ད། གསུངས་པ་བྱས་ན་ཨ་ནི་བོད་པས་བོད་རང་བཙན་ལ་རྒྱབ་སྐྱོར་ཡོད་ཅེས་མ་བཤད་ཙམ་གྱིས་ཡིན་ན་ཁོང་ཚོས་ཨ་ནི་བོད་རང་བཙན་དགོས་ཀྱི་མ་རེད་ཅེས་བཤད་ན་འགྲིག་གི་མ་རེད་ཟེར་ཡང་གནད་དོན་དཔྱད་ཞིབ་པ་ཨ་ནི་རོ་བེད་བྷི་རན་ཁོ་རང་གིས་དེ་འདྲ་བྱས་གསུངས་ཤག་གང་ཡིན་ཟེར་ན་ཨ་ནི་བོད་པ་སུས་ཨ་རིའི་མི་དེ་ཆབ་སྲིད་ཀྱི་ལངས་ཕྱོགས་ཁ་གསལ་པོར་བཤད་པ་ཡིན་ན་ཨ་ནི་བོད་པ་དེ་ཨ་ནི་རྒྱ་ནག་གཞུང་གིས་འཛིན་བཟུང་བྱེད་རྒྱུའི་ཉེན་ཁ་ཡོད་རེད། བྱས་ཙང་ཨ་ནི་རྒྱ་ནག་གཞུང་གི་ཉེན་རྟོག་མི་སྣས་ཡིན་ན་ངོ་རྒོལ་བྱེད་མཁན་ལ་ཡིན་ན་ད་ཉེས་རྡུང་བཏང་ཡས་རེད་ལྷ་ས་གཞི་རྒྱ་ཆེ་བའི་མི་མང་ངོ་རྒོལ་རེད་ངོ་རྒོལ་དེ་ཚོ་དངོས་སུ་མཐོང་མཁན་ཡུལ་སྐོར་སྤྲོ་འཆམ་པས་གནས་ཚུལ་དེ་ཚོ་ཕྱི་ལོགས་འཁྱེར་བྱས་ཨ་ནི་འཛམ་གླིང་ཁྱོན་ཡོངས་ལ་ཤུགས་རྐྱེན་ཐེབས་ཡས་བཅས་ལ་ཡིན་རྒྱ་ནག་གཞུང་གིས་སྔོན་དཔག་རྒྱག་ཡང་ན་ཚོད་དཔག་རྒྱག་ཐུབ་ཡོག་མ་རེད་ཅེས་བྱས་ཨ་རིའི་གྲོང་ཁྱེར་ནིའུ་ཡོག་གཙུག་ལག་སློབ་གྲྭ་ཆེན་མོའི་དེང་རབས་བོད་རིག་པའི་སློབ་དཔོན་ཆེན་མོ་དང་དེང་རབས། བོད་རིག་པའི་ལས་གཞིའི་འགན་འཛིན་གཅིག་ལྕོགས་ཡིན་པ་རོ་བྷེ་ཏྲོ་སྦོ་ནེ་ཏྲེ་ཁོ་རང་གིས་ཡིན་ན་དེ་འདྲ་བྱས་གསུངས་ཤག། དེ་དང་ཆབས་ཅིག་དེ་རིང་གི་ང་ཚོའི་བོད་དོན་དར་རྒྱས་ཞེས་པའི་ལེ་ཚན་དེ་དེར་མཇུག་བསྡོམས་ཞུ་བ་དང་ལེ་ཚན་རྗེས་མའི་ནང་ཡིན་ན་གོང་དུ་བརྗོད་པའི་གྱི་ལྷ་སའི་ཟིང་ཆ་ཞི་འཇགས་བཏང་བའི་སྐབས་ལ་ཡང་རྒྱ་མིའི་ཉེན་རྟོག་པས་གྱི་གང་བྱུང་དུ་མི་འཛིན་བཟུང་བྱས་པ་རེད་ཉེས་རྡུང་བཏང་བ་དེ་མིན་མི་ཉུང་ཤས་ཤིག་གི་ཁོང་ཚོས་གྱི་རྐྱེན་ལམ་དུ་བཏང་བའི་དེ་འདྲའི་གནས་ཚུལ་བརྗོད་ཡོད་རེད་ད་དེའི་སྐོར་ལ་ཡང་དངོས་འབྲེལ་ག་རེ་ཡིན་མིན་སྐོར་ལ་ང་ཚོས་མུ་མཐུད་གླེང་མོལ་ཞུ་གི་ཡིན་རྣམ་པ་ཚོས་ང་ཚོའི་ལེ་ཚན་ཁག་གསན་པར་ཐུགས་རྗེ་ཆེ།